སྙན་གསན་མི་བྱམས་ལྡན་སྤུན་སྲིངམོ་འདི་ཚུ་ལུ་ད་རེས་ཀྱི། ལས་རིམ་འདི་གི་ནང་ན་ལུ་ང་གིས་ཁྱེད་ག་ར་ལུ་ར། སེམས་བཙུགས་ཏེ་སྙན་གསན་ཏེ་གནང་ཟེར་ཁྱེད་ག་ར་ལུ་ཞུ་དོ། འདི་བཟུམ་མའི་ང་གིས་ཞུཝ་ད་ཏུན་འདི་བས་འདི་གི་སྐོར་ལས་ཁྱེད་ཀྱིས་ཧ་གོཝ་ད་ཏུན་འདི་བས་གནམ་མེད་ས་མེད་རང་གི་ཤ་གི་ལུས་འདི་ན་ལུ་ར་ན་མ་ཅི། དོན་དག་སྦོམ་ཅིག་ཁྱེད་ལུ་ཐོང། ཁ་ཆེ་བ་ར། འདི་བཟུམ་མའི་གི་ང་བཅས་ཚུལ་ཕྱེ་ད། ང་ཅེ་ཚུལ་གི་ཕྱེ་ད་གུ་ལུ་ག་ཅི་ག་ཅི་བབ་ཨི་མོ། རི་སེ་སྐབས་ཚུལ་ང་ཅེ་གི།

ང་བཅས་སྐུ་གསུམ་གསོལ་དུས་ནི་མེད་མེད། ངའི་འདི་བཟོ་མེད་སློབ་གྲྭ་ན་ལོ་ཡུས་ང་ལོ health གི་སྐོར་ལས་ཁོང་ག་གས་ང་ལོ་འདི་བཟོ་མེད་བསླབ་འདིར་མི་བདེ་བོད་ད་ལོ་འདི་ང་ལུ་སྨན་ཁང་ནང་ལུ་འགྱོཝ་ད་ལུ་འདི་བཟོ་མེད་གི་ཆུ་ལེབ་ཟམ་ཆུ་ཡབ་ཡབ་ད་དེ་འདི་བས་དེ་ཆུ་ལེབ་འདི་ན་མ་སེ་མའི་སྐད་ཆ་འདི་གི་བས་མི་སྦོམ་འདི་ཆུ་གྲང་མི་སེ་ལབ་མེ་དེ་ཧང་ནི་བས་འབྲུག་འདི་ང་འཇོ་མ་སོབ་འཇོ་མ་སོབ་ད་དེ་འདི་བས་དེ་ར་བས་རུ་ངེད་གི་ཨ་ཁུ་ད་ཨམ་འདི་གི་ཉན་མ་ཐུབ་པ་ང་ཁིག་འདི་མ་སྨན་ཁང་ནང་ཆུ་གཅིག་སྨན་ཁང་ནང་ལུ་ཁིག་སྐད་འདི་གི་བས།

ལེགས་ཤོམ་འབད་ཧ་གོ་དགོ། ཧ་གོ་ཞིནམ་ལས་ཅམ་ཅི་རུས་གཏོ་ག་དེ་ལ་མེ་བྱོ་བྱོ་ཡིན་ན། ཡང་ཅི་པ་འདི། རུ་ཏོག་འདི་གི་ནང་ན་ལུ་ག་དེ་པའི་ཡ་ད་མ། པོ་འདི་ཡ་སོབ་ཡིན་ན། འདི་མ་བྱོ་ཡིན་ན་འདི་ལེགས་ཤོམ་འབད་ཧ་གོ་དགོ། ད་མ་ང་ཅིག་ཐེམ་ད་ལུ་ད་ར། གནམ་མེད་ས་མེད་རུ་ཏོག་དེ། འདི་བཟུམ་མའི་གི། ད་ད་ཚུ་བའི་མ་ཐེམ་གི་ཧེ་མ་ལ་ར། འདི་ན་མ་སམ་མའི་ཡ་ད་མ་ཀྲུ་ད་བྲུ་ཅི་བས་ཅིན་སུ་ལ་ན་མ་སམ་མའི་འབྲུ་སི་སིབ་གི་ཉེན་ཁ་ལུ་ཅུང། འདས་པའི་འོ་ད་དུས་འདི་པའི། ད་རེས་ཁྱེད་ཕམ་སྤུན་ཆ་འདི་ཚུ་ལུ་ཞུ་ཞུ་འདི་པའི་ཡུལ།

ལུས་འདི་ཚུ་ང་ཅི་ར་གི་སེམས་འདི་ཚུ་ག་བལྟས་པའི་ལས་བཞི་པྱི་བྱུང་ཀ་མ་ཧ་ནོ་འདི་པའི་ང་གི་ཆད་ལུ་ལབ་ཨིན། ད་འདི་གི་ཀུ་ལ་ཆད་གི་ཧ་གོ་ནི་གི་དོན་ལུ་སེམས་གི་རྣམ་སེམས་མ་འགྲོ་བྱི་ནོ་སམ་བཏང་འདི་ཡོད་པ་རུ་བྱོ་བྱི་ཞུ་ང་ད་ཉམས་ཀྱི་མན་ལམ་ཞུ་གེ། རྩ་བརྒྱན་གཙོ་ཡུལ་ཞི་མ་ཞིག་ག། གཉན་སེམས་མི་བྱམས་ད་བིན་སེམས་འདི་ཚུ་ག་ར་ལུ་ཁོང་ག་ར་གི་སེམས་གི་ན་ན་ལས་ར་འགོ་ཚུགས་འདི་པའི་ངེད་གི་སེམས་གི་ན་ན་ག་བལྟས་པའི་ཆུ་འདི་ཚུ་མེ་གི་སེམས་པའི་ཞུ་འདི་ཡོད་ག། འདི་སྐྱེས་བུ་ལས་ཁོང་གི་སེམས་ཀྱི་ནང་ན་ལས་ར་ཆོས་སེམས་དཔའི་གཞུག་འདི་བས་ན་སེ་ཞུ་ནི། འདི་མན་ལམ་འདི་ཡུལ་ཤུལ་གྱི་ཚེ་ན་ཞུ་ནི་ཨ་མེན། དོན་དང་ར། དགུ་དང་མ་ར་ཀན་ཆོ་ལུ་སྔགས་ཀྱི་བསྟོད་པ་ཕུལ་ནི་ག་ཅི་མ་སི་ལབ་རུ་ཅི་བས་ཅིན། ད་རེ་ཀན་ཆོ་ལུ་བསྟོད་པ་ཕུལ་བ་དང་དུས་འདི་བས་ཀན་ཆོས་ཀྱི་ངེད་ཀྱི་སེམས་ཀྱི་ནང་ན་ལས་ར་ཁོ་ར་ཀྱི

ཁྱེད་ཀྱིས་འདི་ཚོད་མེད་ཀི་ཁྱེད་རང་རང་གི་སེམས་འདི་སྐྱོན་བརྗོད་ཀྱི་ཆ་ལུ་སྤྲུལ་ད་སེམས་ཆ་ལུ་སྤྲུལ་སུ་ལ་བདག་ལུ་ག་གི་ཆ་ལུ་སྤྲུལ་ནི་མོ་སྐྱོན་བརྗོད་ཀྱི་ཆ་ལུ་སྤྲུལ་ནི་ཨི་མེད་སྐྱོན་བརྗོད་ཀྱི་ལ་བ་ལུ་ང་ཁྱེད་ཀྱི་སྤྲུལ་ནི་ཨི་མེད་ད་སྐྱོན་བརྗོད་ཀྱི་ལ་བ་ལུ་ང་ཁྱེད་ཀྱི་སྤྲོད་བདག་སྤྲུལ་འདི་བས་ང་ཁྱེད་རང་གི་སེམས་ཀྱི་ནང་ན་ལེ་ར་སེམས་མེད་དགའ་ཏོག་ཏོག་སྐྱིད་ཏོག་ཏོག་ང་ཁྱེད་རང་གི་སེམས་ཀྱི་ནང་ན་ལེ་ར་མ་དགའ་བོ་ཅི་ང་ཁྱེད་ལུ་ཆ་འདི་བས་ཡུད་ད་ང་ཁྱེད་མ་དགའ་བོ་ག་ལྟེ་བའི་ཆ་ནི་མ་སུ་ལ་བུ་རུ་བརྗོད་ཅིང་ག་གི་ར་བེ་རུ་ང་ཁྱེད་མནོ་བསམ་བཏང་གི།

དེ་ལྟར་ཅི་ཁ་ཏུ་རུ་ངེ་གི་བྱ་རུ་ཚོ་སོ་སོ་ཆུ། དེ་ཁོ་ཁོ་ཡ་དུས་སུ་མེ་ཡ་སི། དེ་ལོས་དེ་ལོས་ང་གི་མེ་ལམ་སྟབས་དེ་བི་འཇོག་ད་ལུ། དེ་ང་གི། ཀན་ཆུ་གི་བྱ་ལུ་སྐྲོད་ད་ལུ་ཀན་ཆུ་གི་ཁོ་ལོས་ན་མ་སེ་མེ་གི་བཟོ་ཡ་ཏྲིག་ཏྲིག་བི་ཡ་སི། དེ་ཅོ་ར་ཅི་པི་ར་རང་གི་བྱ་རུ་ཏོ་ཚ་དུས་སུ་ལུ་ག་ཏེ་སོང་སོ་ང་གི་སེམས་ཁ་ལོས་མ་མ་སྒོག་ཆ་དུས་དེབ་ད་ལུ་ང་གི་སེམས་དེ་འགྲིང་འགྲིང་བི་དུས་གོ་མེ། ང་ཅེ་ཚོས་ན་ཀན་ཆུ་གི་ཀུམ་དུ་ལུ་ར་ང་ཅེ་དུས་སུ་མེ་ཀན་ཆུ་གི།

ད་རེས་ང་ཆེད་འདི་ཟི་མེད་གི་ལུའུ་ཅུ་འདི་ཚུ་གཤེགས་འདི་འོམ་ད་ལུ་རྫོང་ཁ་ན་ལི་ང་གི་ཤེད་པིན་མེད་འདི་ཟི་མེད་མ་གོ་མ་གོ་མི་འདི་ཚུ་ལུ་ང་གི་འདི་ག་ལུ་ཁོ་ལུ་འདི་ཟི་མེད་གི་ཚོགས་ད་ཏང་འདི་བེ་རུ་ར་འདི་མི་འདི་ཚུ་ག་ཡི་ར་འདི་འོང་ག་ཅི་བི་མོ་སེ་ལབ་རུ་ཅི་བེ་ཅིང་ཁོ་གི་ཧ་གོ་མི་སི་བེ་ཁོ་གི་ང་ལུ་ཚོགས་ད་ཏང་མི་ན་ཁོ་གི་ང་ལུ་ག་འདི་ཡི་བི་ལབ་འདི་ཡི་འོ་མི་ན་འདི་ཁོ་གི་ཏང་ལབ་མི་སི་བེ་འདི་ཅོག་ར་ཅི་བེ་ར་ཉན་སེ་མི་ཆམ་ད་བིན་སིམ་འདི་ཚུ་ནམ་བཅས་ལྔ་བཅས་ཀྱི་ཚོགས་བདག་མེད་མ་ལུས་རྣམ་གསལ་བའི་ལས་བཅོམ་ཅིང་མནོ་བསམ་མཁའ་ལས་བཏང་འདུས་པའི་བདུད་བཙུན་མའི་སྐྱོན་བཅོལ་ལ་ཕུལ་འདུས་ཕུལ་འདུས་པའི་ཡུལ། དེ་བདུད་བཙུན་མའི་སྐྱོན་བཅོལ་ལ་ཕུལ་བདག་བསྟུན་འདུས་པའི་སྐྱོན་བཅོལ་གྱི། ང་བཅས་རང་གི་སེམས་ཀྱི་ནང་ན་ལས་ལྔ་བཅས་ཀྱི་དེབ་འདི་གར་ཏུ་སོང་སོང་འབྲིང་དུ་ཡལ་སྲིད་དེ་ལས་བཅོམ་ཅེས་པའི་དོན་ནི་བརྗོད་གསུབ། འདི་ལས་སྐྱོར་བར་བྱེད་པར། སྐྱོན་བཅོལ་སྐུ་མདུན་ལུང་ང་བཅས་རང་གི།

འདི་སྔགས་ཀྱི་རྫོང་ཁག་གི་སྐུ་ལ་བའི་ཁོང་ལོ་ཞེས་པ་ཡིན། ད་རྫོང་ཁག་འདི་ཁོང་གི་གོ་དེ་བའི་ཡུལ་སྡེ་ར་བའི་ཆུ་ཚོད་རུ་ག་གཅིག་གི་ལོ་གཅིག་ན་མ་རྣོ་སམ་ཅི་ལས་ཤ་གཅིག་བཏང་དེ་བའི་འདུག་ཟེར་འདི་མི་འདི་ཚོའི་ལབ་འདི་ཧོམ་ཨི་མེད། འདས་པའི་ཧོམ་དང་ལུས། ཆེ་ར་གི་སེམས་ཀྱི་ནང་ན་ལ་ར་རྨི་ལམ་བཏབ་གོ། འདི་ཟེར་མའི་ཁུག་གི་ཆུ་ལས་གཤེགས་དེ་བའི་འདུག་ང་ལྕེ་མི་འདི་ཚོའི་གི་རེ་འགྲོས་ཁབ་ཕྱིས་དེ་བའི་ཉིན་དེ་བའི་འདུག་ད་འདི་མི་འདི་གི་ག་གཅིག་ལབ་ཨི་ན་འདི་གི་སྐུ་ལས་ང་ལ་ང་ཅི་ལོས། འདི་རྩི་མེད་ཀྱི་ང་ཅིག་གི་སེམས་ཀྱི་ནང་ན་ལྷས་ར་ང་ཅིག་གི་སེམས་གཙུག་བདེ་བའི་ཉི་འམ་ད་ལུ་ཁོ་གི་སེམས་ཀྱི་ནང་ན་ལྷས་ར་སྐྱོན་ཆ་ཆོས་ཀྱི་ཁོ་གི་འདི་རྩི་མེད་ཀྱི་ལུ་རྒྱུ་འདི་ཚུ་ང་ཅིག་ལུ་གོ་བསུབ་ཀས་སེ་བྱས་ཀྱི་རྨེ་ལམ་བཏབ་གོ་དེ་ལས་བའི་ཅམ་ཅི་ང་ལུ་ནམ་སེ་མེད་ཀྱི་བྱིན་རླབས་སྦོམ་ལང་ང་ལས་ཆེ་ག་ར་ལུ་བྱིན་རླབས་སེ་མ་དོ་ནམ་སེ་མེད་ཀྱི་ག་ཅི་ར་བེ་རུ་སྐྱོན་ཆོས་ཀྱི་ཆེ་ག་ར་ལུ་སྣང་སེ་ཞུ་ནི་ཨིན། འདི་ཅམ་ཅི་མེན་ཏོ་རུ་ར། Greek སི་ལ་མི་བཅས་འདུག Greek སི་ལ་བདག་ལུ། འདིས་ང་བཅས་ཀྱི་རྫ་མུ་ལི་ན་ལུ་ཧེ་བདག་ལུ། Greek སི་ལ་མི་ལེགས་ཤ་ཅི་ར་ཡོད། ཏོ་རུ་ར Non Greek སི་འདི་ག་ལོའི་མི་ལེགས་ཤ་ཅི་ར་འདུག། འདི་སུ་མེན་ཁོང་མ་འགྲོ་མ་འགྲོ་གི་ལུ་འཇུག་ད་རེས་ང་བཅས་ཀྱི་འབྲུག་རྒྱལ་ཁམས་ན་ནི་ཏའོ་བདག་ལུ། Drup སི་ལ་བདག་ལུ་ང་བཅས་འབྲུབ་འདི་ཚོ་ཅམ་ཅི་མེན་བ་ལུ་འདི་ག་ལུ་ལྷོ་བྱམས་འདི་ཚོ། ནེ་པ་ལི་འདི་ཚོ། འདི་སུ་མེ་གི། བང་ག་ལི་འདི་ཚོ་འདེགས་འདི་བས་འདུག། ད་འདི་ཚོ་ལུ་ང་བཅས་ཀྱི་རྫོང་ག་ལ་བདག་ལུ།

དེ་ལས་པའི་སྤྱན་ཨམ་ཅི་ཇན་ཏྲ་ཧལ་སི་ལབ་ཏུ་ལུང་ཁ་ཆེ་ཚོད་ཨིན། ཇུ་བི་སི་ལབ་ཏུ་ལུང་ཁ་ཆེ་ཚོད་ཨིན། འདི་ཅོག་ར་ཅི་པི་ར། གན་སྤྱོད་ཀ་དི་ག་ཅི་སུ་མེ་གི་དི་སུ་མེ་གི་རླུང་ན་ལུ་དོ་དོ་ཏང་དི་བེ་དུ་མེ་ན། ད་རླུང་ན་ལེ་ག་དི་བེ་ང་ཅི་གི་ནམ་ཚུ་ག་ཧ་གོ་དི་བེ་དུ་བུ། ང་གི་ང་ར་རང་ཞིག་གི་དི་སུ་མེ་ལབ་དི་འོམ་ད་ལུ་ཆེ་གི་ཧ་གོ་དི་བེ་དུ་བུ། འདི་ཅོག་ར་ཅི་པི་ར་ཚེ་བི་ཆེ་ར་གི་སེམས་གི་ན་ན་ལེ་ར་གོ་ལེ་ཤོ་པེ་ནོ་སམ་མ་དྲོ་བུ་ཅི་ཏང་དི་བེ་མེ་ལམ་ཐབ་དི་བེ་ཞུ་བུ་ཆི་བེ་ཅིན།